དེ་བས་ཀྱང། དེ་བས་མི་ལུས་ཀྱིས་ནི་སྡིག་པ་དག། བགྱིད་པ་དེ་ནི་ཆེས་རབ་བླུན་པ་ལགས་ཟེར་ད། ཞེས་ཇི་སྐད་གསུངས་པ་ལྟར་བྱས་ནས་རང་ཅག་རྣམས་ཀྱིས། དལ་འབྱོར་གྱི་མི་ལུས་ཁྱད་པར་ཅན་ཐོབ་མཇལ་དཀའ་བའི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་དེ་དང་མཇལ། འཕྲད་པར་དཀའ་བའི་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་མཚན་ཉིད་དང་ལྡན་པ་དུ་མ་དང་འཕྲད། རང་གི་སྒོ་ནས་འདི་ནས་ཉམས་སུ་ལེན་ནུས་པའི་ཤེས་རབ་ཀྱི་ནུས་ཚོད་ཅུང་ཟད་ཡོད་པའི་སྐབས་དེ་ལྟ་བུ་ལ་བཀག་གི་དེ་ལྟ་བུ་ཞིག་ཡོད་དེ་ལས་ཕངས་པ་ཞིག་མེད་པ་དང་དེ་ལས་དེ་རང་གིས་ཀྱང་གཏོང་བ་ཅིག་ཀྱང་མེད་པ་རེད། ས་ད་ལྟ་ཟེར་ན་ཞིག་བྱས་ནས་གང་ཞིག་གསེར་སྣོད་རིན་ཆེན་སྤྲས་པ་ཡིས་ཟེར་དེ་ང་ཚོ་གསེར་གྱི་སྣོད་ཆས་ཁྱད་པར་དུ་འཕགས་པ། བས། ཟུང་འགྲམ་དུ་གསེར་གྱི་སྣོད་ཆས་ཆེན་པོ་གཅིག་ཡོད་པར་བྱས། དེ་ལ། རིན་པོ་ཆེ་དེ་ནི་ཕ་ལམ་དང་ཨིནྡྲ་ནཱི་ལ་ལ་སོགས་པ་ཕྲ་རྒྱན་དུ་མ་བཏགས་བཞག་བྱེད་ཀྱི་དེ་འདྲའི། སྣོད་ཆས་ཁྱད་པར་ཅན་ཅིག་ཡོད་པ་ཡིན་ན་ད་རེས་སོང་གྱིས་བྱས་པ་ཡིན་ན་ད་རིན་ཐང་མེད་པ་ཅིག་ཅ་ལག་ཅིག་རེད་བ། ཞེ་དྲག་པས། གསེར་ཁོ་རང་ཡང་གོང་ཆེན་པོ་བྱས། དེ་ཡང་སྣོད་ཆས་དེ་ཆེན་པོ་བྱས། གསེར་དེ་ཡང་བས་སེང་བཞག། དེ་འདྲ། དེ་ལ་ནི་ཕྲ་རྒྱན་དེ་འདྲ་མི་འདྲ་ཅིག་སྣ་ཁ་བརྒྱ་ཙམ་ཅིག་དེ་འདྲ་བཏགས་ནས་བྱས། ཨོ་དེ་ལ་ཕྲ་རྒྱན་བཏགས་བཞག་གི་སྣོད་ཆས་ཅིག་ཡོད་པ་ཡིན་ན་དེའི་སྣོད་ཆས་དེ་ཡིན་ན་ང་རང་ཚོ་གཉིས་བཀག་ཅིག་དང། སོ་སོ་རང་གིས་དེ་བྱུང་བ་ཡིན་ན་ཁོ་གིས་མི་ཚེ་གཅིག་ལ་ཟ་ཡག་དང་མི་ཚེ་གཅིག་ལ་གོན་ཡག་སྐྱིད་པོ་བྱས་ནས་བསྡད་ཀྱི་རིན་ཐང་ཆེན་པོ་ཞེ་དྲག་རེད་པ་རིན་ཐང་ཆེན་པོ་ཞེ་དྲག་རེད་ད་ཕར་བཙོང་གི་ཡིན་ན་སོ་སོ་བེད་སྤྱོད་གཏོང་བྱས་ནས་རྫོགས་ཡ་མེད་པ་བྱས་ནས་བེད་སྤྱོད་གཏོང་རྒྱུ་ཡོད་པ། རང་གི་ཉག་གཅིག་ཡིན་ནས་ནི་ཉག་གཅིག་ནི། རིན་པོ་ཆེ་རིན་ཐང་མེད་པ་ཅིག་སོ་སོ་ཡོད་སོ་སོ་ནས་མི་བྱེད་ཅིག་ནས་བློ་བདེ་བཞི་ཅིག་བསྡད་ཆོག་ཡག་དེ་འདྲ་ཅིག་སྣོད་ཆས་ཅིག། རང་ལ་ཡོད་པ་བྱས། དེ་ཡོད་པ་དེ་ནི་རང་གི་དེ་རིན་ཐང་ལ་སོགས་པ་གང་ཡང་མི་ཤེས་པ་ཅིག་བྱས་ནས་ནི་ང་རང་ཚོ་ཕྱག་རྟོག་ཅིག་བྱས་ནས་གཅིན་པ་གཏོང་ས་འམ་དང། གད་སྙིགས་བླུག་ས་རྣམས་དང། ཡང་ན་ནི་སྐྱུག་པ་སྐྱུག་ས་བཟོ་ལྟ་རྣམས་དང་གད་སྙིགས་དང་མཉམ་དུ་བཞག་པ་ཡིན་ན། མི་དེ་སྐྱོ་པོ་ཞེ་དྲག་རེད་བ་མི་དེ། དེ་ལྟ་བུ་ནི་སྣོད་ཆས་དེ་ཡིན་ན། སྣ་ཁ་རེ་རེ་ཕྲ་རྒྱན་སྣ་ཁ་རེ་རེ་བཙོངས་ནས་སོ་སོ་བེད་སྤྱོད་གཏོང་གི་ཡིན་ནའི་ཞེ་དྲག་བེད་སྤྱོད་གཏོང་རྒྱུ་ཡོད་པར་གང་ཡང་མ་ཤེས་པ་བྱས་ཙང་ད་འཕྲོ་བརླག་བཏང་བྱས་ནས་གད་སྙིགས་བླུག་ས་བཟོ་ལྟ་རྣམས་དེ་འདྲ་བྱས་པ་ཡིན་ན། མི་དེ་གཞན་གྱིས་བལྟས་པ་ཡིན་ནའི་མི་དེ་ལྐུགས་པ་རེད་བསམ་ས་རྣམས།

བརྟེན་ནས་སྲང་ལམ་སྟོང་པ་ཡིན་ན་དྲན་པས་རིན་པོ་ཆེའི་སྣོད་བསྐྱེད་དེ་སྤྱི་ཕག་ཏུ་བཞག་ནས་དེའི་སྦང་ཕྲག་གཅིག་ལས་ང་ཚོའི་ལུས་རྟེན་དེ། ལྷག་གི་རེད། ལྷག་ཡོད་རེད། ལྷག་ཡོད་རྒྱུ་མ་ཚད་ག་རེ་རེད་ཟེར་ན་ང་ཚོ། གལ་སྲིད་མེད་ཟེར་ན་གལ་སྲིད་ལྐུགས་པ་གལ་སྲིད་ད་སྐྱོ་པོ་ཡིན་ཟེར་ན། དགེ་འདིས་ལོག་ལྟར་གཉིས་པོ་དེ་ངུ་ཤི་གི་རེད་བ། འདས་པ་དང་འགལ་བའི་ངུ་ཤི་གི་རེད་བ།

མི་ལུས་ཙམ་ཡང་ཐོབ་ཡས་ཀྱི་སྐལ་བ་ཡོད་མ་རེད། དེ་འདྲ་ཡིན་ཙང་ཨ་ནི་ང་རང་ཚོ་ད་ལྟ་རིན་པོ་ཆེ་བརྒྱ་ཕྲག་དུ་མ་དང་འབུམ་ཕྲག་དུ་མ་ཀྱི་སྒྲུབ་མ་ཐུབ་མཁན་གྱི། ཚེ་ཕྱི་མ་ཕན་ཆད་ཀྱི་དོན་དེ་ང་ཚོ་གི་ལུས་རྟེན་དེ་གྱིས་སྒྲུབ་ཀྱི་ཡིན་ན་སྒྲུབ་ཐུབ་པ་ཅིག་རེད་བསྡད་ཡོད་རེད། དེ་ཡིན་ཙང་ད་ལྟ་རིན་པོ་ཆེ་ཕྲག་བརྒྱ་དུ་མ་བསྟོད་པའི་སྣོད་སྤྱད་དེ་དང་རང་གི་ལུས་རྟེན་གཉིས་པོ་དེ་གདམ་ཁ་བཏང་གི་ཡིན་ན་སུ་འདམ་དགོས་རེད་ཟེར་ན་ལུས་རྟེན་དེ་རྙེད་པ་དེ་དོན་ཡོད་པ་ཅིག་རེད། དོན་ཡོད་པ་ཡིན་དགོས་ཡ་ག་རེ་རེད་ཟེར་ན། རིན་པོ་ཆེ་དེ་ལྟ་བུས་སྒྲུབ་མི་ཐུབ་མཁན་དེ་ལུས་རྟེན་དེས་སྒྲུབ་གི་ཡིན་ན་སྒྲུབ་ཐུབ་པ་རེད་ཁོ་མ་སྒྲུབ་མ་ཐུབ་ནུས་པ་དེ་དེ་ལ་ཡོད་རེད་པ། དེ་ལྟ་བུ་ནི་རིན་པོ་ཆེ་རིན་ཐང་མེད་པ་ཅིག་བྱུང་བས་ནི་སྒྲུབ་ཡ་གལ་ཁྱད་མེད་པ་ངང་སོ་ད། དེ་ནས་སོ་སོས་བེད་སྤྱོད་གཏོང་མི་ཤེས་པ་བྱས་དེ་འདྲ་བྱས་པ་ཡིན་ན་འཕྲོ་བརླག་གཏོང་གི་རེད་གལ་སྲིད་བེད་སྤྱོད་བཏང་བ་ཡིན་ནའི་མ་ཤི་ཚུན་ཆད་ཀྱི་བདེ་བ་སྒྲུབ་ཡ་ཅིག་དང་མ་ཤི་ཚུན་ཆད་ཀྱི་སྡུག་བསྔལ

དེ་ནས་ཆོས་ཀྱི་ཉམས་ལེན་ཅིག་བྱས་པ་ཡིན་ན། འོ་ན་དགའ་ལྡན་ལྷ་བརྒྱ་མ་ཚར་གཅིག་འདོན་པ་དང་སྦྱོར་བའི་ཆོས་དྲུག་དང་བླ་མ་མཆོད་པ་དང་དེ་འདྲ་ཡི་ཚར་གཅིག་སྒོ་ནས་བཞུགས་པ་དང། རྒྱུ་སྔགས་རྒྱུ་སོགས་ཕྲེང་བ་གཅིག་འདོན་པ་ཡིན་ན། ཁོ་སྐད་ཅིག་མ་ཁ་ཤས་ཅིག་དཔེར་ན། ཆུ་ཚོད་ཀ་སྐར་མ་ཁ་ཤས་ཅིག་རེད་པ། སྐར་མ་ཁ་ཤས་ཀྱི་རིང་ལ་སྐྱེ་བ་གཏན་གྱི་འདུན་མ་དེ་འགྲུབ་ཚར་རེད་པ། སྐྱེ་བ་གཏན་གྱི་འདུན་མ་སྐྱེ་བ་འབུམ་ཕྲག་མང་པོ་གི་དོན་རྩ་དེ་འགྲུབ་ཚར་རེད། ད་རིན་པོ་ཆེ་དེ་འདྲའི་ནོར་བུ་རིན་ཐང་མེད་པ་དེ་འདྲ་ག་ཚོད་ཡོད་པ་ཡིན་ནའི། ཚེ་ཕྱི་མ་ཙམ་གྱི་བདེ་བ་སྒྲུབ་ཐུབ་ཀྱི་མ་རེད་སྐྱེ་བ་གཏན་གྱི་འདུན་མ་ད་ཕར་བཞག་ནས། སྐྱེ་བ་འབུམ་ཕྲག་མང་པོའི་དོན་སྒྲུབ་རྒྱུ་ཕར་བཞག་ནས་ཚེ་གཅིག་གི་ཚེ་ཕྱི་མ་དེ་ཙམ་གྱི་བདེ་བ་སྒྲུབ་ཐུབ་ཀྱི་མ་རེད། མ་ཤི་ཚུན་ཆད་ཀྱི་ཁོ་བདེ་བ་ཙམ་ཞིག་ཡོང་གི་རེད་མ་གཏོགས་ཤི་ནས་རིན་པོ་ཆེ་དེས་ད་ལྟ་ཡི་ཁོ་མར་ལྷུང་ཡས་ཀྱི་ཉེན་ཁ་ཡོད། རིན་པོ་ཆེ་ཁོ་རང་གིས་མར་འབུད་རྒྱག་གཏོང་གི་མ་རེད་དེ་ལ་བལྟས་པའི་ང་ཚོ་ཆགས་སྲེད་ཅིག་སྐྱེ་གི་རེད་པ། ཆགས་སྲེད་ཅིག་སྐྱེས་པའི་སྒོ་ནས་ཤི་བ་ཡིན་ན་ཤི་ཚར་སོང་ན་ངན་སོང་ལ་མ་གཏོགས་འགྲོ་ཡ་ཡོད་མ་རེད་པ། དེ་རིན་པོ་ཆེ་དེ་ལ་ཆགས་སྲེད་སྐྱེས་པ་ཡིན་ན་རིན་པོ་ཆེས་གནོད་སོང་བ་གནོད་ནི་མ་གཏོགས་ཕན་ག་གེ་བྱུང་མ་སོང་བ། ཨོ་དེ་འདྲ་ཡིན་ཙང་ང་རང་ཚོ་རིན་པོ་ཆེ་དུ་མ་འབུམ་ཕྲག་ལས་ཀྱང་ང་ཚོ་ལུས་རྟེན་དེ་ལྷག་གི་རེད་ཟེར་དེ། ཚེ་ཕྱི་མ། ཚེ་ཕྱི་མ་ཕན་ཆད་ཀྱི་ལས་ཀ་བྱེད་པ་ལ་དེ་ནི་ལྷག་གི་རེད་ཟེར་མ་གཏོགས་ད་ག་ཟེ་ད་ང་རང་ཚོ་སྐྱིད་པོ་རྒྱག་པ་བྱས་དང་དེ་འདྲ་བྱས་པ་ཡིན་ན་ནོར་བུ་འདྲ་མི་འདྲ་དེ་འདྲ། རྒྱུ་ཅ་ལག་མང་པོ་ཡོད་ན་དགའ་བ་ཡོང་གི་རེད་པ། དགའ་བ་ཡོང་གི་རེད་དེ། ང་ཚོ་ཚེ་འདི་ཟེར་མཁན་དེ་ཐུང་ཐུང་ཐུང་ཐུང་ཅིག་རེད་པ། ཡུན་ཐུང་ཐུང་ཐུང་ཐུང་ཅིག་རེད། རྨི་ལམ་རྨིས་པ་ཙམ་ཞིག་མ་གཏོགས་ཡོད་མ་རེད་ད་ལྟ་ང་ཚོ་མི་ཚེ་རིང་པོ་ག་ཚོད་ཡོད་པའི་དབང་དུ་བཏང་ན་ཡང་ཚེ་ལོ་བརྒྱ་ལྷག་ཟིག་བྱེད། ཡང་ན་ནི་བདུན་ཅུ་བརྒྱད་ཅུ་ཟིག་བྱེད། ཚེ་དེ་ལས་ཐུང་བ་གཅིག་ཡིན་ན་ལྔ་བཅུ་དྲུག་ཅུ་ཟིག་བྱེད། དེ་ཙམ་ཞིག་རེད་པ། ཚེ་ཕྱི་མ་ཟེར་མཁན་དེ་ནི་གྲངས་ཀ་རྒྱུ་ནི་ཡོད་མ་རེད་པ།

གོ་བ་ཙམ་བྱས་པས་ཧ་ལས་དགུ་བའི་དང་མེ་ནི་མཐུན་པ་ཙམ་གྱིས་དེ་ནི་བདེ་བ་སྟེ་ཐུགས་ཀྱི། གང་ལ་གནོད་པ་སྐྱེད་ཀྱང་དེ་འདྲ་བའི་བདེ་བ་སྦྱངས་ནས་དེ་ལ་བཅོས་སུ་མཆིས་སེ་དགུ་ཡང་དེ་ལྟ་བུ་ཀྱང་རྒྱལ་སྲས་བདག་ཉིད་ཆེན་པོ་སེང་གེ་དེ་ཡང་ནགས་སོགས་ལུས་ཏེ་དེའི་དེ་ཚོས་བྱང་ཆུབ་ཀྱི་སེམས་བསྐྱེད། བྱང་ཆུབ་ཀྱི་སེམས་སྔར་མ་མཆིས་པ་དེ་ཚོ་བསགས་པ་བསྐྱེད།

ད་མི་ཡི་ལུས་རྟེན་སྟེང་དུ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་སྐྱེ་ཡོང་ན་ཡིད་བྱེད་ནི་ལུས་རྟེན་གཞན་ལ་དེ་ལྟ་བུ་ཆོས་ནི་སྐྱེས་ཐུབ་ཀྱི་མ་རེད། ས་ང་རང་ཚོའི་ལུས་རྟེན་ཆ་ནས་ལྷོད་བ་མེད་པར་ཅི་ནས་ཚང་མ་ཐམས་ཅད་ང་ཚོ་འཛོམས་ཏེ་ཡོད་རེད་པ། ཚང་མ་འཛོམས་པ། ཚང་མ་འཛོམས་པ་དེ་ང་ཚོ་ད་ལྟ་ཡི་བར་དུ་བས་མི་ཚེ་འཕྲོ་བརླག་ལ་གཏོང་བྱས་ནས། མི་ཚེ་འཕྲོ་བརླག་ལ་གཏོང་བྱེད་ནུས་པའི་ཉམས་ལེན་བྱེད་ཀྱི་དང་འཕགས་བྱེད་ཅེས་ཉམས་ལེན་བྱེད་དགོས་བསམ་བསམ་འདྲ་མི་བྱེད་བསམ་པ་ཙམ་ཡང་མེད་པར་བྱས་ནས་ཚེ་འདིའི་བྱ་བ་རྐྱང་རྐྱང་ལ་ཡིད་ཆེས་ནས་ད་ལྟ་ཡི་བར་དུ་མི་ཚེ་ཟད་པར་བ་དང། མི་འགའ་ཞིག་འགའ་ཞིག་ནི་ད་ལོ་དྲུག་ཅུ་བདུན་ཅུ་དེ་འདྲ་ཅིག་ལ་སླེབས་ཚར་རེད་ལོ་འགའ་ཞིག་འགའ་ཞིག་ནི་ལྔ་བཅུ་དྲུག་ཅུ་ལ་སླེབས་ཚར།

གུ་རུའི་ཆོས་ནི་མེད་ཡ། གཤིན་རྗེ་འཆི་བདག་རྒྱལ་པོ་གིས་རྣམ་ཤེས་ཟིན། ལོ་ཆེ་ཆུང་ལ་ལྟ་གི་མ་རེད། ནད་ཡོད་མེད་ལ་ལྟ་གི་མ་རེད། རྒྱུ་ཡོད་མེད་ལ་ལྟ་གི་མ་རེད། བྱ་བྱེད་ཚར་མ་ཚར་ལ་ལྟ་གི་མ་རེད། གློ་བུར་ཐོག་རྒྱག་དེ་ནི་གཅིག་ཟིན་ཚར་སོང་ན། གཤིན་རྗེ་འཆི་བདག་ཟེར་གྱི་དེ་གཅིག་ཟིན་ཚར་སོང་ན་དབང་ཆེན་པོ་ཞིག་རེད་རུང། ཁོ་ལ་ངོ་ཆེན་གཏོང་ཡ་ཡོད་མ་རེད། ད་རེས་སྲིང་ངེ་ནི་ང་རང་སར་བརྟག་དགོས་རྒྱུ་ཡ་ཡོད་སོང་ཟེར། དེ་ལྟར་གཤིན་རྗེ་འཆི་བདག་ལས་བརྟག་དགོས་རྒྱུ་ཡ་ཅུང་ཡོད་མ་རེད། གལ་ཡོད་མ་རེད། ཁོས། ཟིན་ཚར་སོང་ན་ཟིན་ཅིག་མ་རེད་མ་གཏོགས་བྱིས་པ་ཁོ་ལ་ནི་ཕ་རན་ཟིག་བྱེད་ཡས་ཀྱི་དང་ཕ་ཐོང་ཟིག་བྱེད་ཡས་དང་སྐད་ཆ་བཤད་ནས་འགྲིག་ཡས་ཀྱི་དང་ཐབས་ཤེས་བྱས་ནས་འགྲིག་ཡས་ཟེར་གྱི་དེ་རྩ་བ་ནས་མེད་པ་ཅིག་རེད། ད་ང་རང་ཚོ་ལོ་འདྲ་མི་འདྲ་དེ་འདྲ་བྱེད་སླེབས་ཡོད་དེ་ད་ལྟ་ཡི་ཡས་ཁྱེད་དེ་ལ་ནི་མི་ཚེ་སྟོང་ཟད་འགྲམ་ཁྱི་ལ་ཁྱེད་ཁྱེད་ནི་མི་ཚེ་སྟོང་ཟད་འགྲམ་ཁྱི་ཁ་ཤས་ནི་མི་ཚེ་སྟོང་ཟད་དུ་ཕྱིན་ཚར་བ་རེད་ཁ་ཤས་ནི་མི་ཚེ་སྟོང་ཟད་དུ་འགྲོ་ཁ་ལ་ཁ་ཆེ་རེད་ཡོད

དེའི་ཆེན་པོ་རེ་བཞག་ཉིན་པར་དུས་ཆོས་རྩ་ཆེན་པོ་རེད་ཆོས་བྱེད་བྱེད་དགོས་བསམ་ནས་ད་རེས་བྱེད་ཀྱི་ཡིན་སང་ཉིན་བྱེད་ཀྱི་ཡིན་གནངས་ཉིན་བྱེད་ཀྱི་ཡིན་ཟེར་ནས་ལག་ལེན་ཆོད་ནས་མ་ཐག་ཅིག་ལོ་ཉི་ཤུ་སྟོང་པ་དེ་འགྲོ་གི་རེད། ལོ་ཉི་ཤུ་རེ་བརྩ་སོང་ན་ནི་འཇིག་རྟེན་བྱ་བ་མང་ཐག་ཆོད་དེ་བར་དུ་ཡོད་རུང་བ། དེ་འདྲ་ཡིན་ཟེར་ཨ་ནི་འཇིག་རྟེན་བྱ་བ་རྐྱང་རྐྱང་ལ་ཡིད་ཆེས་ནས། ཡིད་ཆེས་ནས་ལོ་ཉི་ཤུ་སྟོང་པ་རེད་དེ་ལོ་བཞི་བཅུ་སྟོང་པ་འགྲིག་འགྲོ་གི་རེད་པ། དང་པོ་ལོ་ཉི་ཤུ་སྟོང་པའི་ལ་ཆོས་བྱེད་རྒྱུ་ཙམ་ཡང་མ་དྲན་མི་བྱེད།

ཟླ་བ་ཟླུམ་པོ་མ་ཎི་པདྨེ་ཧཱུྃ་ཟེར་དེ་ད་སྐོར་ར་འགའ་ཅིག་རྒྱབ་པ་དང་དེ་ཆོས་ཡིན་པར་བསམ་སོང་པས་དེ་ཙམ་གྱིས་ཆོས་ལ་བརྩི་ཡས་མ་རེད། སྔ་མ་རྒྱལ་བ་འབྲོམ་སྟོན་པ་ཆེན་པོ། རྒྱལ་བ་འབྲོམ་སྟོན་པ་ཆེན་པོ་ལ་ནི་རྣལ་འབྱོར་པ་ཕྱག་ཁྲི་མཆོག་གིས་བཀའ་འདྲི་ཞུས་བྱས་ནས་ད་ཇོ་བོ་རྗེ་སྐུ་མྱ་ངན་ལས་འདས་ཚར་ཏེ། ང་བལ་མི་ཚེ་སྤྱི་ལ་ཆོས་བྱེད་འདི་ཡིས་ད་ལྟར་བསྲིངས་ནས། དེ་ཡི་ཁ་འདོན་རྒྱན་གཅོད་གཟུངས་སྔགས་དེ་འདྲ་གཟུངས་སྔགས་ཁྱད་པར་ཅན་དེ་འདྲ་འདོན་ནས་བསྡད་ཀྱི་ཡོད་ཟེར་ནས་རྒྱལ་བ་འབྲོམ་སྟོན་པ་ལ་ཞུས་ཡིན་པ་རེད།

དེ་ཅིག་བྱེད་དགོས་གསུངས་པ་རེད། དེ་འདྲ་ཡིན་ས་ང་རང་ཚོ་འཇིག་རྟེན་གྱི་གཉེན་པོ་ལ་འགྲོ་གི་འདུག་ན་ནི་ཆོས་ཟེར་དེ་ཆགས། འཇིག་རྟེན་གཉེན་པོ་ལ་མ་འགྲོ་བ་ཡིན་ན་འདོན་པ་འདོན་པ་ཡིན་ནའི་འདྲ་ག་རེ་བགྲང་པ་ཡིན་ནའི་འདྲ་ཚོགས་བསགས་སྒྲིབ་སྦྱང་བྱེད་པ་ཡིན་ནའི་འདྲ་ཚང་མ་ཐམས་ཅད་ཆོས་སུ་མ་འགྲོ་བ་རེད། ཙང་ཆོས་དང་ཆོས་མ་ཡིན་པའི་དབྱེ་བ་དེ་འཇིག་རྟེན་གྱི་གཉེན་པོ་འགྲོ་བ་དང་འཇིག་རྟེན་གྱི་ཆོས་སུ་འཇིག་རྟེན་གྱི་ཕྱོགས་སུ་འགྲོ་གི་འདུག་བས་ན་འཇིག་རྟེན་གྱི་གཉེན་པོ་ལ་འགྲོ་གི་འདུག་འོ་དེའི་དབྱེ་བ་ཕྱེ་ནས་མ་གཏོགས་གཞན་ང་རང་ཚོ་ཆོས་བྱེད་རྒྱུའི་ཡུལ་སོ་སོ་རྣམས་ཀྱི་དྲིན་གྱིས་བ། དཔེར་ན་འདོན་པ་རྣམས་འདོན། ལོ་ཅོག་འཇུག་ཏུ་གསོལ། དཔེ་ཆ་རྣམས་བཟས། ང་ཆོས་ཡིན་སོ་སོ་རྣམས་ཀྱི་གེར་བཟས། སེམས་དེ་རྣམས་ལ་ཆོས་སྲིད་གཉིས་དེ་སྟོང་མ་མཐོང་ན། རྒྱལ་བའི་བཀའ་འགྱུར་རིན་པོ་ཆེ་ཀློག་གིན་སྡོད་པའི་ཡིན་ནའི་ཆོས་རིག་གི་མ་རེད། དེ་ཆོས་མ་རེད། ད་ནི་ཡིད་ཆེས་བྱས་ནས། ཡི་དམ་གྱི་སྙིམ་པ་བཏང་བྱས་ནས་འབངས་ཕྲ་མོང་པོ་བས་འབངས་བརྒྱ་ཉིས་བརྒྱ་བསགས་པའི་ཡིན་ནའི།

དེ་འདྲ་ཡིན་ཙང་ཁོ་ཆོས་སུ་འགྲོ་མ་འགྲོ་དེ་བསམ་པའི་སྒོ་ནས་ཆོས་སུ་གཏོང་ནུས་མ་གཏོགས་ལུས་ངག་གི་བྱ་བ་དེའི་སྒོ་ནས་འགྲོ་གི་མེད་པ་རེད་བསམ་པ་ཁོ་རང་གི་སྒོ་ནས་ཆོས་སུ་གཏོང་བསམ་པ་དེ་འཇིག་རྟེན་གྱི་གཉེན་པོ་ལ་འགྲོ་བ་ཞིག་བྱས་པ་ཡིན་ན་མ་ཎི་ཚིག་ཁ་ཅིག་བགྲངས་པ་ཡིན་ནའི་ཆོས་རང་རེད་བསྡད་པ་རེད་སྐྱབས་འགྲོའི་ཚིག་ཁ་ཅིག་བགྲངས་པ་ཡིན་ནའི་ཆོས་རང་རེད་བསྡད་པ་རེད་དེ་ནང་བཞིན་བྱས་ནས་ཕྱག་དང་བསྐོར་བ་ལ་སོགས་པ་དང་ག་རེ་བྱས་པ་ཡིན་ནའི་ཆོས་ལ་འགྲོ་བསྡད་པ་རེད། རྩ། ནས་ཆུད་ཟིན་ནས་ཇི་སྟེ་ཇི་སྙེད་པོ་འགྲོ་གི་འདུག་མི་འདུག། འོ་ཏོ་ཇི་སྟེ་སྙེད་པོ་འགྲོ་གི་འདུག་ན་ནི་ཆུད་རང་རེད། ག་གཱའི་ལས་ཀ་བྱ་བ་མ་བྱས་པའི་ཕྱིར་འདས་དེ་ཡོད་ན་ཁོ་ཆུད་རང་རེད་དེ་ཡོད་རེད། ཇི་སྟེ་ཇི་སྙེད་པོ་ལ་འགྲོ་གི་མི་འདུག་ན་ཇི་སྟེ་ཡི་ཕྱོགས་སུ་ལ་འགྲོ་གི་འདུག་ན་ནི་ག་ཟེར་བྱེད་ཁ་བྱེད་པ་ཡིན་ན་ཁྱོད་འགྲོ་གི་མ་རེད། དཔེར་ན་ང་རང་ཚོ་སྦོང་ཁྱོད་ཕིག་གིས་སྟོང་ཁྱོད་ཕིག་གིས

གཞན་ཕན་གྱི་གསུམ་པ། གཞན་ཕན་གྱི་བསམ་པ་ཙམ་གྱི་སྒོ་ནས་ལྷང་ཅིག་ང་ཚོ་ད་ལྟ་ཞོགས་ཀྱི་སྦྱོར་བའི་ཆོས་དྲུག་འདྲ་བ་དང་བླ་མ་མཆོད་པ་འདྲ་བ། དགའ་ལྡན་ལྷ་བརྒྱ་མ་འདྲ་བ་དེ་འདྲ། མགོ་དང་གཞུག་མཚུངས་དེ་ག་ཅིག། སེམས་མ་ཡེངས་པ་བྱས་ནས་ཅིག་བཏོན་པ་ཡིན་ན། མི་གཞན་མ་དཔེར་ན། རྗེས་གཏད་ཀྱི་དབང་དུ་གཏོང་སྟེ་ཀྱེ་དེ་ཚོའི་བོང་ཁྱོད་ཕུལ་བའི་ལས་ལྷ་ཐ་ཆུ་ལྷ་བའི། བསྟན་དེ་ལྷ་བའི། ཚེ་གསུམ་པ་གྱི་གཟུགས་རུ་བ། ས་ཆུ་དང་ཆུ་མ་ཡིན་པ་ང་ཆུ་གྱེས་གྱུས་གྱེས་གྱུས་བསད་དེ་ཆུ་འགྲོ་དང་མ་འགྲོ་དེ་སོ་སོ་རང་གི་སེམས་ལས་བརྟག་དཔྱད་བྱེད་ཀྱི་མི་རང་གི་སེམས་དེ་རང་ཧ་གོ་གོར་མ་གཏོགས་མི་ཡིན་པ་གཅིག་ཀྱང་ཧ་གོ་མ་རུ་བ་སོ་སོའི་སེམས་དེ་ཀྱེ་ཡག་པོ་ཅིག་ཆུའི་ཕྱོགས་སུ་བགྲོད་རྗེས་གཏད་དབང་དུ་མ་གཏོང་བ་ཡིན་ན་ཧ་དངོས་གནས་དྲང་གནས་ཆུ་རེད་ཡོད།

ང་རང་ཚོ་གཏམ་སྙན་གྲགས་ཟེར་མཁན་དེ། གཏམ་སྙན་གྲགས་ཟེར་མཁན་དེ། མ་མཐའ་ལ་ཆ་བཞག་གི་ནི་ས་བརྒྱད་པ་མ་ཐོབ་ཀྱི་བར་དུ་ནི་ཕྲན་བུ་ཕྲན་བུ་ཅིག་ཁོ་ཡོང་ཡས་ཡོད་རེད། རང་གཅེས་འཛིན་དེ་ས་བརྒྱད་པ་མ་ཐོབ་ཀྱི་བར་དུ་བས་ཕྲན་བུ་ཕྲན་བུ་ཅིག་ཡོང་རྒྱུ་ཡོད་རེད། དེ་ཡིན་ཙང་མི་དང་མ་འདྲེས་པའི་ནི་བྱ་བྲལ་གྱི་རྣལ་འབྱོར་པ་ཆེན་པོ་ཅིག་ཡིན་པ་ཡིན་ནའི། དེ་ལྟ་བུའི་བསམ་པ་ཅིག་བྱས་པ་ཡིན་ན་དེ་ཆོས་སུ་འགྲོ་གི་མ་རེད། ཆོས་དེ་ཆོས་སུ་མ་འགྲོ་བ་རེད། ད་འཇིག་རྟེན་གྱི་གཉེན་པོའི་ཕྱོགས་འགྲོ་བ་དེ་ག་ཅིག་ཡིན་ན་ཐམས་ཅད་ག་ལེར་བསྡད་བསྡད་ཡིན་ན་ཁོ་ཆོས་སུ་འགྲོ་གི་རེད། ཆོས་སུ་འགྲོ་གི་རེད། དེ་ཡིན་ཙང་བསམ་པ་བཟང་པོ་བྱང་ཆུབ་བསམ་པ་བཟང་པོ་སྐྱེ་ཡས་དེ་ཡིན་ན་ཧ་ཅང་ནི་ང་ཚོ་ཕན་པ་ཆེན་པོ་རེད། བྱས་ཙང་ཆོས་བྱེད་དང་མ་བྱེད་ཆོས་སུ་འགྲོ་དང་མ་འགྲོ། དེ་ཨ་ལས་ཆོས་ཀྱི་ཐ་སྙད་དེ་ཡག་པོ་ཅིག་ངོ་མ་ཤེས་ན་ང་ཚོ་བྱས་ཚད་ཚང་མ་ཐམས་ཅད་ཆོས་སློབ་པ་དང་དེ་ཚོ་ཚང་མ་ཐམས་ཅད་ནས་ཆོས་སུ་འགྲོ་གི་རེད་པས་ཟེར་ན་དེ་ཆོས་སུ་འགྲོ་གི་མ་རེད། འགའ་ཞིག་འགའ་ཞིག་ཡས་ནས་ཡང་དེ་ལྟ་བུ་མ་སྐྱེས་པ་ཡི་ནི་ཆོས་སུ་འགྲོ་མཁན་དེ་འདྲ་ཡོང་གི་རེད། བསམ་པ་བཟང་ན་ས་དང་ལམ་ཡང་བཟང་ཞེས་པ་རེད་པ་བསམ་པ་ངན་ན་ས་དང་ལམ་ཡང་ངན་ཟེར། ཨ་དེ་འདྲ་ཡིན་ཙང་ང་རང་ཚོ་སྔ་མ་རྒྱལ་རིགས་ཀྱི། རྒྱལ་རིགས་ཀྱི་སྤྲང་པོ་གཅིག་དང། དེ་ནས་དམངས་རིགས་ཀྱི་སྤྲང་པོ་གཅིག་གཉིས་ཀ་ལྟོ་སློང་ག་འགྲོ་ནས། ཁོ་གཉིས་གཉིས་པོ་དེ་སྤྲང་པོ་ཡིན་པ་གཅིག་པ་རེད། སློང་མཁན་ཡིན་པ་གཅིག་པ་རེད། སློང་མཁན་ཡིན་པ་གཅིག་པ་རེད་དེ། འགའ་ཞིག་གིས་ཏོ་ཡ་ཅིག་མཁས་བྱས་ནས་ནི་ད་ལྟ་རྒྱལ་རིགས་ཀྱི་སྤྲང་པོ་དེས་ཏོ། དུས་དང་དུས་མ་ཡིན་པ་ལ་མཁས་པ་བྱས་བྱས། རྒྱ་གར་ནང་ལ་ནི་དགེ་འདུན་གྱི་ཞལ་ཟས་མཆོད་ཚར་སོང་ན་དགེ་འདུན་གྱི་ཞལ་ཟས་མཆོད་པའི་ལྷག་མ་དེ་ཡིན་ན་སྤྲང་པོ་ལ་སྟེར་གྱི་ཡིན་པ་རེད། དགེ་འདུན་གྱི་ཞལ་ཟས་མ་མཆོད་གོང་ནས་ལྟོ་སློང་ག་ཡོང་ན་ཁྱོན་ནས་སྟེར་གྱི་མེད་པ་རེད། རྒྱ་གར་ནང་དེ་སྟེར་བའི་ལུགས་སྲོལ་མེད་དང་པོ་དགེ་འདུན་ལ་ཡར་ཕུལ། དེའི་ལྷག་མ་དེ་སྤྲང་པོ་ལ་སྟེར་ནི་མ་གཏོགས་ཨ། དང་པོ་སྤྲང་པོ་ལ་སྟེར་ཨ་ནི་རྗེས་ནས་དགེ་འདུན་ལ་གཏོང་ཡས་དེ། ང་རང་ཚོ་བོད་ལ་གཅིག་མ་རེད་པ་རྒྱ་གར་ནང་ལ་དེ་འདྲ་མེད་པ་རེད། ཨ་དེ་འདྲ་མེད་པ་ཡིན་ཙང་ཨ་ནི། སྤྲང་པོ་གི། ག་རེ་ཟེར་དམངས་རིགས་ཀྱི་སྤྲང་པོ་དེ་ལྟོ་སློང་ག་འགྲོ་དུས་སྐོར་ལ། དགེ་འདུན་གྱི་ཞལ་ཟས་མ་མཆོད་གོང་ནས་ལྟོ་སློང་ག་འགྲོ་ནས་ཨ་ནི་ཁྱོན་ནས་མ་སྟེར་བྱས་ཁོ་ཕར་ཕུད་ཡིན་པས། ཁོ་ཕར་ཕུད་བྱས་ནས་ཁོ་བསམ་པ་ངན་པ་སྐྱེས་བྱས་ནས། སྲང་ལོ་ལ་ག་རེ་ཟེར་ཁོང་ཁྲོ་བྱས་ནས། ཁོང་ཁྲོ་བྱས་བྱས་ནས་ཤཱཀྱའི་དགེ་སྦྱོང་དེ་ཚོ་ང་ལ་དབང་ཆ་ཅིག་ཡོད་རེད་བྱས་ན་ཁོ་ཚོའི་སྐེ་བཅད་དགོས་རེད་བྱས་འདུག་ཟེར་སྐེ་བྲེག་དགོས་རེད་བྱས་འདུག་ཟེར་ནས་བསམ་པ་དེ་འདྲ་ཅིག་སྐྱེས་ཡིན་པ་རེད། ཁ་ནས་ཡང་དེ་འདྲ་ཅིག་ལབ། ཨ་ནི་སེམས་ངན་དེ་འདྲ་ཅིག་སྐྱེས་བྱས་ནས་བསམ་པ་ངན་པ་དེ་འདྲ་ཅིག་སྐྱེས། ཨ་དེ་འདྲ་ཅིག་བསྡད་ཡིན་པ་རེད། ད་རྒྱལ་རིགས་ཀྱི་སྤྲང་པོ་དེ་ལྟོ་སློང་ཡས་ལ་མཁས་པ་ཞེ་དྲག་ཡོད་ཡིན་པ་རེད། དགེ་འདུན་གྱི་ཞལ་ཟས་མཆོད་ཚར་ཚོད་ཅིག་ལ།

རྒྱུ་ནོར་ལོངས་སྤྱོད་ཡག་པོ་ཅིག་ཆགས་རོགས་བྱས་ན་ད་ནི་ངས་ཕར་དགེ་སྦྱོང་ཤཱཀྱའི་དགེ་སྦྱོང་འདི་ཚོ་ལ་དུས་རྟག་ཏུ་བསྙེན་བཀུར་ཞུ་དགོས་ཀྱི་འདུག་གསུང་སོ་རིམ་གྱིས་བསམ་པ་དེ་སྐྱེས་བྱས་ནས་ཁ་ནས་ཡང་དེ་ག་རང་ལབ་བྱས་ནས། ཁོ་གཉིས་ཆོས་བྱས་པ་ད་མ་རེད་དེ་ཁོ་བསམ་པ་བཟང་ངན་གྱི་ཤུགས་རེད། གཉིས་ཀ་ཡིས་ཆོས་བྱས་པ་མ་རེད་ཆོས་ཤེས་པ་མ་རེད་ལ། གཉིས་ཀ་ལྟོ་སློང་མཁན་དེ་འདྲ་ཡིན་པ་རེད་ལྟོ་སློང་མཁན་སྤྲང་པོ་ཡིན་ན་ཡང་བསམ་པ་བཟང་ངན་སྒོ་ནས་དེ་འདྲ་བྱས་པ་རེད་པ། ཨ། དེ་འདྲ་བྱས་ནས་ཁོ་གཉིས་ལྟོ་སློང་ག་འགྲོ་དུས་གོ་ལ་ནས། ག་རེ་ཟེར་དགོས་ཡིན་ན་དམངས་རིགས་ཀྱི་སྤྲང་པོ་དེས་ལྟོ་སློང་ག་འགྲོ་བྱས་ནས། གྲོད་ཁོག་རྒྱགས་ནས་ལམ་ཁ་ནང་ལ་ནི་གཉིད་ཁུག་ནས་ཉལ་བསྡད་དུས་ཤིང་རྟ་འཁོར་ལོ་ཡོང་བྱས་ནས་ཤིང་རྟ་འཁོར་ལོ་དེས་ཁོའི་སྐེ་བཅད་བྱས། ཁོའི་སྐེ་བཅད་བྱས་ནས། དགེ་འདུན་ལ་ངན་སྨྲས་བྱས་པའི་ལས་ཀྱི་རྣམ་པར་སྨིན་པ་དེ་མཐོང་ཆོས་མྱོང་འགྱུར་ལ་མྱོང་བྱས་ནས། ཚེ་དེ་ཉིད་ལ་སྨིན་བྱས་ནས། འོ་དེ་ལྟ་བུ་བྱུང་ཡིན་པ་རེད། ཤིང་རྟ་འཁོར་ལོ་ཡོང་ནས་ཤིང་རྟ་འཁོར་ལོ་གྱི་ལང་ཀ་སྐྱེ་ལས་ཉིན་དེ་ཡིན་ས་ཨ་ནི་ཤིང་རྟ་འཁོར་ལོ་དེ་ཀོ་ལ་སྒྲུག་པར་བ་ངང་སར་ལང་ཀ་སྐྱེ་ལས་བསྡད་དེ་ཡིན་ན་མོང་བྲག་གི་རྫི་སྒྲུག་གི་འདུག་བ། མོང་བྲག་གི་རྫི་སྒྲུག་གི་འདུག་བ་དེ་ནང་བཞིན་ཤིང་རྟ་འཁོར་ལོ་གྱི་རྫི་བྱས་ནས་ཁོ་སྐྱིད་སྐྱིད་བཞག་ཡིན་པ་རེད། ཁོ་དགེ་སྦྱོང་དེ་ཚོ་སྐྱིད་སྐྱིད་པོ་འདུག་སོང་ས་རྣམས་སོང་པ་སྐྱིད་པ་རེད་ལ། ཁ་ནང་དེ་འདྲ་ཞིག་ལབ་པར་བ་དེ་གི་རྣམ་སྨིན་དེ་གི་ནི། སི་ད་ག་རང་གི་ནི་མགོ་བོ་སྐྱེད་ཀྱི་ནི། ཏོག་སུ་བྱུང་བ་རེད། ད་ནི་རྒྱལ་རིགས་ཀྱི་སྤྲང་པོ་དེ་ཏོག་སུ་ལྟོ་སློང་ག་འགྲོ་ནས་ཉིན་དེ་དེ་ཚོང་ཚོང་རུ་དེ་ཀུ་ལ་ནི་ག་པར་ལྷས་ནས་རྒྱ་གར་ན་ཚ་བ་ཆེན་པོ་ཡོད་ས་ཉིན་དེ་གྱིས་པའི་སྒྲ་དུང་བ་ཁོ་ཉིན་ས་གིས་ཤེས་ན་ཤིང་ཤིང་སྡོང་གཅིག་འོག་ལ་ཉལ་ནས། ཤིང་སྡོང་གྲིབ་མ་ཡོད་མཁན་ཅིག་ལ་ཉལ་ནས་ཁོ་གཉིད་ཁུག་ཡིན། གཉིད་ཞེ་དྲག་ཁུག་ཅིག་ནི་དེ་བྱས་དེ་ཀུ་ལ་ནི་ཉི་མ་ཡར་ཡར་ཡར་འགྲོ་དེ་ཀུ་ལ་གྲིབ་ནག་དེ་མར་མར་འགྲོ་བ་རེད་བ། དེ་བྱས་དེ་ཀུ་ལ་ཁོ་ཁོ་བདེ་བདེ་ཁེ་ཁེ་ཤིང་གི་གྲིབ་མ་དེ། ཁོ་རང་གཉིད་མ་སད་ཀྱི་བར་དུ་ཤིང་གི་གྲིབ་མ་དེ་དགུ་བཅུ་བཅུ་མ་གཏོགས་ཅི་ནས་ང་ཚོ་ཉི་གདུགས་ཕུབ་པ་ནང་བཞིན་བྱས་དེ་དགུ་ལ་ཤིང་གི་གྲིབ་མ་དེ་བསྡད་དེ་ནི་ཁོ་བསོད་ནམས་ཀྱི་དབང་གིས་དེ་ལྟ་བུ་བསྡད་ནས། དེ་འདྲ་བསྡད་དེ་དེ་མི་ཚོ་གང་ག་ཧ་ལས་ཐག་ཆོད་བྱས་ནས། ཤིང་གྲིབ་མ་གཞན་མ་གང་ག་མར་འགྲོ་ཚར་དེ་ཁོ་བསྡད་དེ་ས་སྤྲང་པོ་དེ་བསྡད་དེ་ས་དེའི་ཤིང་གི་གྲིབ་མ་དེ་ད་ག་རང་བསྡད་དེ་ཁྱེད་ཀྱིས། ཨོ་དེ་འདྲ་ཅིག་བྱུང་བས་ས་མི་གང་ག་ཧ་ལས་ཐག་ཆོད་བྱས་ནས་གཅིག་གཅིག་ལ་ལབ་གཅིག་གཅིག་ལ་སྟོན་ནས་ཨོ་ད་མི་དེ་བསོད་ནམས་ཆེན་པོ་ཞེ་པོ་ཅིག་རེད་ཤག་ཟེར། བསོད་ནམས་ཆེན་པོ་ཅི་རིགས་བྱ། ཁོ་གཉིས་འཁོད་དེ་སྟེ་ཤིང་གི་དྲི་མ་དེས་ཁོ་བཀོད་ལ་ཉིན་ཐོ་ཕོག་ནོ་ཡོད་ཅེས་བྱས་ནས་བས་དེས་དེ་ནི་མ་མ་འགྲོ་དེ་ནི་གྱིས་འདུག་ཟེར་བས་ཅིག་ཅིག་ལས་ལགས་ཅེས་ནས་སྐད་གྲགས་ཆེན་པོ་བྱུང། དེ་བྱས་པ་ཡི་ས་ལུང་པ་ཅིག་ན་ལ་ཨ་ནི་ཚོང་པ་མང་པོ་ཅིག་ཚོགས་པ་དེ་འདྲ་བྱས་ནས་ཚོང་པ་དེ་ཚོ་ལ་ནོར་འབུ་ལན་ཁ་འགྲོ་དེ་རྒྱ་མཚོའི་ནོར་འབུ་ལན་ཁ་འགྲོ་དེ་ཚོང་པས་སིང་གྱིས་བསྐུར་བ་ཚོང་པས་སིང་ཚོང་པ་ཚོ་ལ་ཨ་ནི་དཔོན་པོ་གིས་ཚོང་པས་སིང་གྱིས་བ་དེ་བསྐུར་རེ་ནས། དེ་སྐུ་སྐེག་ལ་ཚོང་པ་ཚོས་གྲོས་བསྡུར་བྱས་ནས་ང་ཚོ་འཛམ་བུ་གླིང་ལ་བསོད་ནམས་ཆེ་མཁན་མི་ཅིག་ནས་ང་ཚོ་ཚོང་དཔོན་བསྐོ་གི་ཡིན་ན་ང་ཚོ་རྒྱུ་ཆེན་པོ་ཆགས་ཀྱི་རེད་ཚོང་ལམ་འགྲོ་འགྲོ་གི་རེད། ཨ་དེ་བྱས་ནས་བསོད་ནམས་ཆེན་པོ་ཅིག་བཙལ་དགོས་འདུག་ཟེར་དེ་བྱས་ཏེ་ཁོའི་སྐད་གྲགས་དེ་ག་བ་ག་ས་ཁྱབ་ནས་ནས་ཁོ་བཙལ་ག་འགྲོ་དེ་ཏག་ཏག་ཤིང་གི་གྲིབ་མ་དེ་ཐོག་སུ་ཕོག་དེ་ཁ་ཆེ་ཡོད་ད་བསོད་ནམས་ཆེན་པོ་རེད་ཤག་དེ་ང་ཚོའི་ཚོང་དཔོན་བྱས་ན་དགའ་འདུག་ཟེར་ནས་ཚོང་པ་གང་ག་གིས་ཚོང་དཔོན་བསྐོས་ཡིན་པས་ཁོ་དེ་ནི་རྒྱུ་ཆེན་པོ་ཞེ་དྲག་རེད་ས་རེད་བ་ཁོ་སྤྲང་པོ་དེ།

ཆུ་གཞན་མ་གས་སྣང་གི་མེད་པར་སྐྱོ་ཅིག། ཇི་སྟེ་ལུས་བཏང་ཟེར་ཇི་སྟེ་ལུས་བཏང་ཟེར་ཏེ་ཇི་སྟེ་འོང་དུ་མ་སོང་བ་སྐྱེས་ཟེར། ད་ལྟ་ང་ཚ་ཇི་སྟེ་ཟེར་ཏེ་གྲྭ་པ་ཇི་སྐད་དུ་ཟེར་ཇི་སྟེ་མེད་པས་སུ་ད་བྲལ་བ། ནང་ན་འདི་སྐད་ཟེར་ཇི་སྟེ་ཡིན་པས་སུ་ད་དེ་འདྲ་མ་རེད། ཇི་སྟེ་དང་ཇི་སྟེ་ལས་འདས་པ་ཟིན་ཏེ། ཇི་སྟེ་ཟེར་ཏེ། ཅི་སྟེ་ཀྱི་ཆུ་སྐྱེས། ཆུ་སྐྱེས། ཡོད་དེ་ཁྱེད་ཀྱིས། ཅི་སྟེ་ཆུ་སྐྱེས་དེ་སེམས་ལ་ཡོད་དེ་ཁྱེད་ཚང་མ་དང་ཅི། ད་ནི་ད་ལྟར་བཤད་པའི་འཇིག་རྟེན་བར་སྲིད་དེ། འཇིག་རྟེན་གསལ་དེ། དེ་ཡི་སྙིང་པོ་ཀྱི། ཁོ་མེད་པར་གཟུགས་ཐོགས་ཀྱི། ཁོ་ལ་སྙིང་པོ་བསྟན་ཅེ་ན་ཁོ་ཁ་ཏའི་ལྕགས་ཐོགས་ཀྱི་དེ་ཡིན་ན་ཨ་ནི་འཇིག་རྟེན་གྱི་དབང་དུ་མ་སོང་ང་གསལ་དེ་རེད། དེ་མ་གཏོགས་འཇིག་རྟེན་པ་དང་ང་ཚོ། འཇིག་རྟེན་གསལ་དེ། ཁྱེད་ངོ་འདས་མ་འགྱེལ་དེ་འདྲ་ཅིག་ལས་གསལ་མ་རེད། འཇིག་རྟེན་ཆོས་བརྒྱད་ཡོད་སྐད་དེ། འཇིག་རྟེན་དབང་དུ་སོང་བ་རེད། འཇིག་རྟེན་ཆོས་བརྒྱད་གཉེན་པོ་ལ་འགྲོ་དེ་སྐད་དེ་ཡིན་ན། འཇིག་རྟེན་དབང་དུ་མ་སོང་བ་ཟེར་དེ་རེད། འཇིག་རྟེན་ཆོས་བརྒྱད་ཟེར་མཁན་དེ་ང་རང་ཚོ་དུས་རྟག་ཏུ་ཡོད་མོད་པ་ཅིག་གདུང་བ། འཇིག་རྟེན་མཁྱེན་པ་རྙེད་དང་མ་རྙེད་དང་ཟེར། རྙེད་ན་ང་ཚོ་དགའ་གི་རེད་མ་རྙེད་ན་དགའ་གི་མ་རེད་བ་དེ་འཇིག་རྟེན་ཆོས་བརྒྱད་དབང་དུ་སོང་བ་རེད། ཇི་སྟེ།